ཉི་ཤུ་རྩ་བཞི། ཁ་ཆེ་ཕ་ལུ་ལས། ཕྱི་མའི་ལམ་རྒྱགས་བསྒྲུབ་དགོས་པའི་སྐོར། འཇིག་རྟེན་འཁོར་བའི་ལས་ལ་སྙིང་པོ་མེད། འཁོར་བ་གཏན་དུ་སྡོད་པའི་ས་མ་རེད། བགྲོད་པ་ཞག་གསུམ་གནས་ཚང་གནས་མགྲོན་རེད། སོ་སོའི་བསམ་བློ་སོ་སོས་བཏང་བ་དགའ། བགྲོད་པའི་འགྲོ་ཆས་སྔོན་ནས་མ་བསྒྲིགས་ན། གནས་ཚང་རྒྱབ་ཏུ་འཁྱེར་ནས་འགྲོ་རྒྱུ་མེད། གནས་མོ་རོགས་ལ་འཁྲིད་རྒྱུ་ཡོད་མདོག་མེད། རང་ནོར་རང་ལ་བདག་དུས་བསམ་བློ་ཐོངས། ལྡེ་མིག་མི་ལ་ཤོར་དུས་འགྱོད་པའི་རྒྱུ། ཕ་མ་ཤི་བ་མང་པོ་བྱུང་ཡོད་འགྲོ། ཕྲུ་གུ་བསྡད་པ་མང་པོ་མཐོང་ཡོད་འགྲོ། ཨ་མའི་རྗེས་ལ་ཨོ་ལོ་འགྲོ་མདོག་མེད། ཨ་མའི་མཇུག་ལ་བུ་མོ་འགྲོ་མདོག་མེད། སོ་སོའི་ནམ་དུས་སོ་སོས་བསྐྱལ་ནས་འགྲོ། ཁྱོད་རང་ཁྱོད་རའི་བསམ་བློ་ཁྱོད་རས་ཐོངས། གཅིག་པུར་འགྲོ་བའི་ལམ་གྱི་ལམ་ཆས་འདི། སྔོན་སྔོན་སྔོན་ལ་སྤྲང་པོའི་ལག་ཏུ་བསྐུར། ནོར་གྱི་རྟ་ལོ་འགྲོ་བའི་བང་འགྲོས་སློབ། ཕྱི་མ་འགྲོ་བའི་ལམ་ལ་ཐོན་ཆོག་གྱིས། ཕ་རུ་ཕྱུག་པོ་ལོངས་སྤྱོད་དགོས་འདོད་ན། འདི་རུ་སྤྲང་པོའི་སྐྱིད་སྡུག་བལྟས་པ་བཟང།